ཁྱེད་རྣམས་སྐུ་ཁམས་བཟང་དེ་རིང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཟླ་བ་གཉིས་པའི་ཚེས་ཉེར་དྲུག་གཟའ་ཟླ་བའི་ཉིན་གྱི་ཨ་རིའི་རླུང་འཕྲིན་ཁང་གི་གསར་འགྱུར་ཕྱོགས་བསྡུས་སྙན་སྒྲོན་ཞུ་རྒྱུ་ཡིན་ང་ཚུལ་ཁྲིམས་རྒྱ་མཚོ་ཡིན། ཁར་སང་གཟའ་ཉི་མའི་ཉིན་ཨ་རིའི་གཞུང་གི་དྲུང་ཆེ་འོག་མ་དང་ཨ་རིའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛ་ར་ཛ་ཡིས་ཨེག་སི་སྤྱི་ཚོགས་དྲ་ལམ་དུ་རྒྱ་ནག་གཞུང་གིས་སྡེ་དགེའི་མི་མང་སྡེབ་འཛིན་བྱས་ཡོད་པའི་སྐོར་ལ་སྐྱོན་བརྗོད་དང་ཆུ་གློག་འཛུགས་སྐྲུན་གྱི་སྐོར་ལ་བློ་འཚབ་ཆེན་པོ་ཡོད་པར་བཤད་འདུག་ཨེག་སི་དྲ་ཚིགས་སུ་རྒྱ་ནག་གཞུང་གིས་ཆུ་མཛོད་འཛུགས་སྐྲུན་ཆེད་དགོན་པ་དག་དང་གྲོང་སྡེ་རྣམས་གནས་སྤོ་དགོས་པའི་ཉེན་ཁ་ལ་བོད་མི་མང་པོས་ངོ་རྒོལ་བྱས་པ་དང་བོད་མི་རྣམས་སྡེབ་འཛིན་བྱས་པའི་སྐོར་གྱི་གསར་འགྱུར་ལ་སེམས་གཏིང་ནས་བློ་འཚབ་ཆེན་པོ་འདུག་རྒྱ་ནག་གཞུང་གིས་ས་ཆའི་དོ་དམ་དང་ཡར་རྒྱས་ཀྱི་སྲིད་ཇུས་ལག་བསྟར་བརྩི་སྲུང་བྱེད་དགོས་པ་རེད་ལ་བོད་མི་ཚུད་པའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་ལ་ངེས་པར་དུ་བརྩི་སྲུང་བྱེད་དགོས་པ་རེད་ཅེས་བརྗོད་འདུག་ཡང་ཁོང་གིས་དུས་རབས་མང་པོའི་སྔོན་ལ་བཞེངས་པའི་དགོན་པ་འདི་དག་ནི་བོད་ཀྱི་གྲྭ་བ་བརྒྱ་ཕྲག་མང་པོའི་བཞུགས་གནས་ཡིན་པར་མ་ཟད་བལྟས་ན་ཧ་ལས་དགོས་པའི་རིག་དངོས་རྩ་ཆེན་ཡོད་པ་རེད་ལ་ཐུན་མོང་མ་ཡིན་པའི་བོད་ཀྱི་ཆོས་དང་རིག་གཞུང་ངོ་བོ་སྲུང་སྐྱོབ་བྱེད་པར་ཨ་རི་བོད་མི་ཚོ་དང་མཉམ་དུ་ཡོད་ཅེས་བཤད་འདུག་ཉིན་གསུམ་གྱི་རིང་ལ་ཚོགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་ཡོ་རོབ་ཏུ་ཚོགས་ཡོད་པ་དང་སྡེ་དགེ་ཁུལ་དུ་བོད་པའི་ཞི་བའི་ངོ་རྒོལ་བ་ཚོར་དྲག་གནོན་ཤུགས་ཆེན་པོ་བྱེད་བཞིན་པའི་གནས་ཚུལ་དེ་ལ་དངངས་འཚབ་ཆེན་པོས་གསལ་བསྒྲགས་སྤེལ་ཡོད་པའི་སྐོར་རྡོ་རྗེ་བཀྲ་ཤིས་ཀྱིས་གནས་ཚུལ་ངོ་སྤྲོད་གནང་རྒྱུ་རེད། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་སྦེལ་ཇམ་གྱི་རྒྱལ་ས་སྦྲ་སིལ་ཐོན་མགྲོན་ཁང་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ནས་ཉི་ཤུ་རྩ་ལྔ་བར་ཉིན་གྲངས་གསུམ་རིང་སྐོང་ཚོགས་གནང་སོང། ཐེངས་འདིའི་ཚོགས་ཆེན་ཐེངས་དགུ་པ་དེ་སྦྲ་སིལ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱི་གཙོ་སྐྱོང་འོག་སྐྱབས་གནས་དགེ་འདུན་པའི་ཤིས་བརྗོད་གསུང་འདོན་དང། ཡུ་རོབ་གྲོས་ཚོགས་ཀྱི Tibet Interest Group གྱི་ཚོགས་གཙོ་སྐུ་ཞབས་མི་ཀུ་ལ་པེག་ས་མཆོག་གིས་ཕེབས་བསུའི་གསུང་བཤད་དང། ད་བར་བོད་དོན་ཐོག་རྒྱབ་སྐྱོར་ཤུགས་ཆེན་གནང་མཁན་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་སྐུ་ཞབས Hans Gert Pöttering མཆོག་དང

ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ལྕམ་སྐུ་ཧེ་ཏི་ཧོབ་ཏཱ་ལ་མཆོག་གིས་བརྙན་ལམ་བརྒྱུད་འཚམས་འདྲིའི་གསུང་བཤད་གནང་ཡོད་པ་དང། ཡུ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གཙོ་འཛིན་དབང་པོ་བཀྲས་མཐོང་ལགས་ཀྱིས་ཐུགས་རྗེ་ཆེ་ཡི་གསུང་བཤད་སོགས་གནང་སོང། མཇུག་བསྡོམས་མཛད་སྒོའི་ཐོག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཧྥ་རན་སི་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ལྕམ་སྐུ་ཇཱ་ཀི་ལིན་ཨུ་སི་ཏཱ་ཅི་མཆོག་བཅས་ནས་གསུང་བཤད་གནང་སོང། དེ་རིང་ཨོ་སི་ཀྲི་ལི་ཡའི་ཝིཀ་ཏོ་རི་ཡ་མངའ་སྡེའི་གྲོས་ཚོགས་ནང་དུ། བོད་རིགས་སྤྱི་མཐུན་ཚོགས་པ་དང་བོད་དོན་ཞུ་གཏུག་ལས་འགུལ་ཁང་དང་ཨོ་སི་ཀྲི་ལི་ཡའི་ལྗང་ཁུ་ཚོགས་པའི་གྲོས་ཚོགས་འཐུས་མི་སེམ་ཧི་བི་ནེ་སི་ཡིས་བོད་ཀྱི་ལོ་གསར་དང་རིག་གཞུང་འགྲེམས་སྟོན་གནང་ཡོད་པ་རེད། མཛད་སྒོ་དེར་དགེ་འདུན་པ་རྣམས་ཀྱིས་ཞལ་འདོན་སྐྱོར་བ་དང་སྔར་གྱི་སྲོལ་རྒྱུན་ལྟར་དུ་རྣམ་ཐར་འཐེན་པ་བསང་གསོལ་བཏང་སྟེ་ལྷ་རྒྱལ་འཐེན་པ་སོགས་ཀྱི་བྱེད་སྒོ་སྤེལ་ནས་གྲོས་ཚོགས་འཐུས་མི་དང་ལས་བྱེད་ཚོ་ལ་བོད་ཀྱི་རིག་གཞུང་འགྲེམས་སྟོན་བྱས་འདུག་ཡང་བོད་ཀྱི་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ལ་མྱ་ངན་གྱི་གུས་འདུད་ཡང་ཞུས་འདུག། སྐུ་མགྲོན་གཙོ་བོ་གྲོས་ཚོགས་འཐུས་མི་འབུམ་རམས་པ་སི་མན་ཐ་རཱ་ཏི་ནམ་གྱིས་རྒྱ་ནག་གཞུང་གི་སྲིད་བྱུས་འོག་བོད་མི་ཚོ་ལ་དཀའ་སྡུག་ག་ཚོད་ཡོད་མེད་ཤེས་ཀྱིན་ཡོད་པའི་གཏམ་བཤད་གནང་འདུག་ཡང་གྲོས་ཚོགས་འཐུས་མི་ཐིམ་རི་ཏི་ཡིས་ཨོ་སི་ཁྲི་ལི་ཡའི་གདོད་མའི་མི་རིགས་ཀྱི་སྐད་ཡིག་དཔེར་བླངས་ནས་རྒྱ་ནག་གཞུང་གིས་བོད་ཀྱི་སྐད་དང་རིག་གཞུང་རྩ་མེད་བཏང་དང་གཏོང་བཞིན་པར་བཤད་དེ་བོད་ཀྱི་སྐད་ཡིག་སྲུང་སྐྱོབ་བྱེད་དགོས་པའི་གལ་ཆེན་རང་བཞིན་སྐོར་ལ་གཏམ་བཤད་གནང་འདུག་ཨུ་རུ་སུ་དང་ཡུག་ཁི་རན་གྱི་དམག་འཁྲུག་བརྒྱབ་ནས་ལོ་གཉིས་འཁོར་བའི་སྐབས་འདིར་ད་དུང་ཡང་རྒྱལ་ཕམ་ཐག་མ་ཆོད་པར་མུ་མཐུད་དུ་ཕྱོགས་གཉིས་ལ་ཤི་རྨས་ཚབས་ཆེན་འབྱུང་བཞིན་པ་རེད་ཁར་སང་ཡུག་ཁི་རན་གྱི་སྲིད་འཛིན་ཟི་ལན་སི་ཀི་ཡིས་ལོ་གཉིས་འཁོར་བའི་དམག་འཁྲུག་གི་གཏམ་བཤད་དེའི་ནང་དུ་ཡུག་ཁི་རན་གྱི་དམག་མི་སུམ་ཁྲི་ཆིག་སྟོང་ལྷག་རྐྱེན་ལམ་དུ་སོང་བར་བཤད་འདུག་ཡང་ཨ་རིའི་གཞུང་ཕྱོགས་ནས་ཡུག་ཁི་རན་གྱི་དམག་འཁྲུག་འདིའི་ནང་དུ་མི་ཁྲི་བདུན་ལྷག་རྐྱེན་ལམ་དུ་སོང་བར་བཤད་ཡོད་པས་ཤི་གྲངས་གསལ་བསྒྲགས་ཀྱི་སྐོར་ལ་ཁྱད་པར་ཆེན་པོ་ཡོད་པ་རེད། ཁར་སང་དམག་འཁྲུག་བརྒྱབ་ནས་ལོ་གཉིས་འཁོར་བའི་ཉིན་མོ་ཡུག་ཁི་རན་གྱི་ཤི་གྲངས་སུམ་ཁྲི་ཆིག་སྟོང་གསལ་བསྒྲགས་བྱས་པ་འདི་ནི་སྲིད་འཛིན་ཟི་ལན་སི་ཀི་ཡིས་དམག་འཁྲུག་གི་ཤི་གྲངས་གསལ་བསྒྲགས་བྱས་པ་ཐེངས་དང་པོ་བྱས་འདུག་ཨུ་རུ་སུའི་དམག་མི་ཤི་བའི་གྲངས་ཀ་གཞུང་འབྲེལ་གྱིས་བཤད་པ་དེ་ལས་ལྡབ་གཉིས་ལས་མཐོ་བ་ཡོད་པ་ཉམས་ཞིབ་པས་ཚོད་དཔག་བྱས་འདུག། ཡང་དམག་འཁྲུག་གི་གསར་འགྱུར་གཞན་ཞིག་ལ་ཨེ་ཟི་རལ་གྱི་སྲིད་བློན་བན་ཇི་མིན་ནེ་ཐན་ཡཱ་ཧུ་གྱིས་དམག་འཁྲུག་བཀོད་ཁྱབ་ཚོགས་ཆུང་ལ་ཐབས་ཇུས་གསར་བ་ངོ་སྤྲོད་བྱས་འདུག་ཐབས་ཇུས་གསར་བ་འདི་མི་རྣམས་གཡུལ་ས་ནས་གནས་སྤོར་བྱ་ཆེད་ཡིན་པར་བཤད་འདུག་ཡིན་ན་ཡང་འཆར་གཞི་འདི་ལ་བརྟེན་ནས་ག་ཟའི་ལྷོ་ཕྱོགས་ཀྱི་རཱ་ཧྥ་གྲོང་ཁྱེར་ལ་དཔུང་འཇུག་བྱ་འཆར་ཡོད་པ་རེད་མཚམས་འདི་ནས་དེ་རིང་གི་ཨ་རིའི་རླུང་འཕྲིན་ཁང་གི་གསར་འགྱུར་ཕྱོགས་བསྡུས་སྙན་སྒྲོན་ཞུས་ཚར་བ་ཡིན་ལས་རིམ་གཟིགས་པར་ཐུགས་རྗེ་ཆེ།